རྒྱལ་ཡོངས་དུམ་སྒྲིག་གཟའ་འཁོར་ནི་ཨོསྟྲེ་ལི་ཡའི་མི་དམངས་ཡོངས་ལ་ང་ཚོའི་རྒྱལ་རབས་ལོ་རྒྱུས་དང་རིག་གཞུང། མཛད་རྗེས་སོགས་ཀྱི་སྐོར་ཤེས་རྟོགས་བྱེད་པའི་ཐོག Aboriginal དང Torres Strait མཚོ་གླིང་པའི་མི་རིགས་མཉམ་དུ་དུམ་སྒྲིག་དང་མཐུན་འབྲེལ་ཡོང་ཐབས་སུ་ཞབས་འདེགས་སྒྲུབ་པའི་དུས་ཤིག་ཡིན། National Reconciliation Week ཞེས་པ་སྟེ་རྒྱལ་ཡོངས་དུམ་སྒྲིག་གཟའ་འཁོར་ནི་ལོ་ལྟར་སྤྱི་ཟླ་ལྔ་པའི་ཚེས་ཉི་ཤུ་བདུན་ནས་སྤྱི་ཟླ་དྲུག་པའི་ཚེས་གསུམ་བར་སྲུང་བརྩི་བྱེད་སྲོལ་ཡོད། འདི་ལོའི་བརྗོད་གཞི་གཙོ་བོ་ནི More Than a Word། Reconciliation Takes Action ཞེས་པའི་དོན་ནི་དུམ་སྒྲིག་ཡོང་བར་བཤད་པ་བརྒྱ་ལས་ལག་བསྟར་བྱེད་རྒྱུ་གལ་ཆེ་བ་ཡིན་པར་གོ་དགོས་པ་ཡིན། དེ་བཞིན་འདི་ལོར་ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་དུམ་སྒྲིག་ལྷན་ཚོགས་དབུ་བརྙེས་ནས་ལོ་ངོ་ཉི་ཤུ་འཁོར་བའི་དུས་དྲན་ཡང་ཡིན་འདུག།

བསམ་བློ་གཏང་རྒྱུའི་གོ་སྐབས་ཤིག་ཡིན། དེ་མ་ཟད་འབྲེལ་ཡོད་གནད་དོན་ཁག་གླེང་རྒྱུ་དང་སྤྱི་ཚོགས་ནང་ལས་འགུལ་དང་འདུ་འཛོམས་སོགས་ནང་མཉམ་ཞུགས་བྱེད་པའི་གོ་སྐབས་བཟང་པོ་ཞིག་ཡིན། Mohammad Al-Khafaji ལགས་ནི Federation of Ethnic Communities Council of Australia ཞེས་པའི་ལྷན་ཚོགས་ཀྱི་འགན་འཛིན་པ་ཞིག་ཡིན། ཁོང་གིས་རིག་གཞུང་སྣ་མང་གི་ཚོགས་སྡེ་ཁག་ལ་དུམ་སྒྲིག་གི་བརྒྱུད་རིམ་ནང་མཉམ་ཞུགས་གནང་བར་ནན་སྐུལ་གནང་དོན།
ང་ཚོ་ཚང་མས་ནུས་པ་གཅིག་སྒྲིལ་གྱིས་གདོད་མའི་མི་རིགས་རྣམས་ལ་རྒྱབ་སྐྱོར་བྱེད་དགོས། ཁོང་ཚོས་ང་ཚོ་ཕྱིའི་རྒྱལ་ཁབ་ཁག་འདྲ་མིན་ནས་ཨོ་སྟྲེ་ལི་ཡར་དགའ་བོའི་ངང་གཞིས་ཆགས་བཅུག་པ་རེད། དེར་བརྟེན་ང་ཚོས་རྒྱལ་ཁབ་ཀྱི་ལོ་རྒྱུས་དང་ཉམས་མྱོང་སྐོར་ཤེས་དགོས་པ་ཡིན། ང་ཚོ་དང་ཁོང་ཚོའི་ཉམས་མྱོང་བར་མཚུངས་པའི་ཆ་ཧ་ཅང་མང་པོ་ཡོད་དཔེར་ན་ང་ཚོར་མི་རིགས་དབྱེ་འབྱེད་དང་དྲང་བདེན་མེད་པ་བཞིན་ཁོང་ཚོར་དེ་ལྟར་མྱོང་བཞིན་ཡོད་པས་ང་ཚོ་ཚང་མ་ལུང་པ་འདིའི་ནང་ཐོབ་ཐང་དང་གོ་སྐབས་འདྲ་མཉམ་རྩོད་ཀྱི་ཡོད་པ་གཅིག་མཚུངས་ཡིན། འོན་ཀྱང Karen Mundine ལགས་ཀྱིས་སྤྱིར་གཞིས་སྤོ་བ་གསར་པའི་ཁྲོད་དུ་གོ་རྟོགས་ལེགས་པོ་མེད་པ་ཡོང་གི་ཡོད་ཀྱང་ཁོང་གིས་འདི་ལོར་མི་ཚང་མས་དུམ་སྒྲིག་གཟའ་འཁོར་སྐབས་མཉམ་ཞུགས་གནང་རོགས་ཞེས་རེ་སྐུལ་ཞུས་པའི་ཐོག་གསུངས་དོན། དེ་ཡང་འགོག་རྐྱེན་ཆེ་ཤོས་ཤིག་ནི་གདོད་མའི་མི་རིགས་ཀྱི་ལོ་རྒྱུས་དང་གནད་དོན་ཐོག་གོ་རྟོགས་མེད་པའི་རྐྱེན་ཡིན། འོན་ཀྱང་བསམ་བློ་ཡག་པོ་བཏང་ན་ང་ཚོ་ཚང་མར་མཐུན་པའི་ཆ་ཡང་མང་པོ་ཡོད། དེར་བརྟེན་ང་ཚོ་ཕན་ཚུན་གྱི་རིག་གཞུང་དང་མི་འདྲ་བའི་ཆར་བརྩི་མཐོང་བྱེད་དགོས་པ་ཡིན། མོ་ཧ་མད་ཨལ་ཁ་ཧྥ་ཇི་ལགས་ཀྱིས་གཞིས་སྤོ་བ་མང་པོ་ཞིག་ལ་ཐོག་མར་མཉམ་ཞུགས་ཇི་ལྟར་བྱེད་དགོས་པ་དང་ལས་འགུལ་གང་དུ་མཉམ་ཞུགས་བྱེད་དགོས་པའི་སྐོར་གོ་རྟོགས་ལེགས་པོ་མེད་པ་ཡོང་གི་ཡོད་ཅེས་གསུངས་ཡོད། ལྷག་པར་དུ་ཨོ་སི་ཀྲི་ལི་ཡའི་ནང་སློབ་སྦྱོང་བྱེད་མྱོང་མེད་པའི་གཞིས་སྤོ་བ་རྣམས་ལ་མཉམ་ཞུགས་བྱེད་འདོད་ཡོད་ཀྱང་འགོག་རྐྱེན་དེ་བས་ཆེ་བ་འཕྲད་ཀྱི་ཡོད་ཅེས་ཁོང་གིས་གསུངས་དོན། I think the problem is a lot of people don't understand.
ངའི་བསམ་པར་གཞིས་སྤོ་བ་མང་དག་ཅིག་གིས་དུམ་སྒྲིག་ཞེས་པའི་བརྒྱུད་རིམ་དང་དགོས་པ་རྒྱུ་མཚན་གང་ཡིན་པ་ཤེས་རྟོགས་མེད་པའི་འགོག་རྐྱེན་རེད་བསམ་གྱི་འདུག་ལྷག་པར་དུ་དབྱིན་སྐད་མི་ཤེས་མཁན་གྱི་གཞིས་སྤོ་བ་རྣམས་ལ་དེ་བས་འགོག་རྐྱེན་ཆེ་བ་འཕྲད་བཞིན་ཡོད། དེར་བརྟེན་ང་ཚོ་ཚང་མས་ཐབས་ཤེས་བཏང་ནས་ཤེས་རྟོགས་ཡོད་པ་བྱེད་དགོས། ང་ཚོས་ནམ་ཞིག་ཨོ་སི་ཀྲི་ལི་ཡའི་གདོད་མའི་མི་རིགས་དང་འབྲེལ་བ་བཟང་པོ་ཞིག་མ་བཙུགས་བར་རང་ཉིད་ཨོ་སི་ཀྲི་ལི་ཡའི་མི་ཞིག་ཡིན་ཞེས་ལབ་པ་སྟོང་པ་རེད། དེར་བརྟེན་ཧྥེ་ཁ་ལྷན་ཚོགས་ཀྱིས་གཞིས་སྤོ་བ་ཚང་མར་དམིགས་པའི་དུམ་སྒྲིལ་གཟའ་འཁོར་སྐབས་མཉམ་ཞུགས་བྱེད་ཚུལ་གྱི་ལམ་སྟོན་ཡིག་ཆ་ཞིག་འགྲེམས་སྤེལ་གནང་ཡོད་འདུག་ཡིག་ཆ་དེའི་སྐོར་མོ་ཧ་མད་ཨལ་ཁ་ཧྥ་ཇི་ལགས་ཀྱིས་འགྲེལ་བརྗོད་གནང་དོན།
ལམ་སྟོན་ཡིག་ཆ་དེའི་ནང་རིག་གཞུང་སྣ་ཚོགས་ཅན་གྱི་མི་ཚོགས་རྣམས་རྒྱལ་ཡོངས་དུམ་སྒྲིལ་གཟའ་འཁོར་སྐབས་གདོད་མའི་མི་རིགས་དང་ལྷན་དུ་མཉམ་ཞུགས་བྱེད་ཚུལ་བཀོད་ཡོད། དེ་ལྟར་བྱེད་རྒྱུ་ནི་ང་ཚོ་མི་རེ་ངོ་རེར་འགན་ཡོད་པས་ཀུན་སློང་བཟང་པོ་ཞིག་འཁྱེར་ནས་གདོད་མའི་མི་རིགས་ཀྱི་རིག་གཞུང་དང་ལོ་རྒྱུས་སྐོར་བཤད་པ་གནང་དགོས། རང་ཉིད་ལ་ཀུན་སློང་ཡག་པོ་ཞིག་ཡོད་ན་མཉམ་ཞུགས་བྱེད་ཚུལ་ནོར་བ་གང་ཡང་མེད་པས་རང་ཉིད་གཞིས་སྤོ་བ་ཞིག་ཡིན་པས་དུས་ནམ་ཡང་རྒྱལ་ཁབ་དེའི་བདག་པོ་དང་མི་རིགས་ངོ་མ་རྣམས་ལ་བརྩི་བཀུར་དང་ཁ་ཞེ་གཉིས་མེད་ཀྱི་རྒྱབ་སྐྱོར་གནང་དགོས། འགྲེམས་སྤེལ་བྱས་པའི་ཡིག་ཆ་དེའི་ནང Victoria མངའ་སྡེའི Geelong ས་ཁུལ་དུ་ལམ་ལྷོངས་ཅན་གྱི་ལས་འཆར་ཞིག་གི་དཔེ་བཀོད་ཡོད་འདུག་དེ་ཡང Diversitat ཞེས་པའི་འགན་འཛིན Robyn Martinez ལགས་ཀྱིས་ལས་འཆར་དེའི་འོག་ས་ཁུལ་དེའི་གཞིས་སྤོ་བ་ཁེ་རན་དང་ཁེ་རན་ནིན་ཅན་དང་ས་ཁུལ་དེའི་གདོད་མའི་མི་རིགས་བཱ་ཐུ་རོང་མི་རིགས་གཉིས་བར་འབྲེལ་བ་བཟོས་ཡོད་འདུག་མར་ཏི་ནིས་ལགས་ཀྱིས་མི་རིགས་དེ་གཉིས་བར་ཉམས་མྱོང་གཅིག་མཚུངས་ཡོད་ཅེས་ཁོང་གིས་གསུངས་དོན། ང་ཚོས་མི་རིགས་དེ་གཉིས་བར་འབྲེལ་བ་བཟོས་ནས་ཕན་ཚུན་ཉམས་མྱོང་སྤེལ་རེས་དང་མཐུན་སྒྲིལ་བཟོ་ཐབས་བྱས་ཡོད། དེའི་བརྒྱུད་མི་རིགས་དེ་ཚོའི་བར་མི་རིགས་དབྱེ་འབྱེད་དང་གདུག་རྩུབ་དྲག་གནོན། དེ་བཞིན་ལུང་པ་གཞན་ལ་ཤོར་བའི་ཚོར་སྣང་སོགས་གང་ལྟར་མཐུན་པའི་ཆ་མང་པོ་ཞིག་ཡོད་པ་ཁ་གསལ་དོན་ཡོད། འདི་ལོའི་དུམ་སྒྲིལ་གཟའ་འཁོར་སྐབས་མཉམ་ཞུགས་ཆེད་ཁྱེད་ཀྱིས་རང་ཉིད་ཀྱི་སྤྱི་ཚོགས་དྲ་ལམ་དུ་འབྲེལ་ཡོད་པར་རིས་འཇོག་པ་སོགས་ཆུང་ཙག་རིགས་ལག་བསྟར་བྱེད་ཆོག་པ་ཡིན། Karen Mundine ལགས་ཀྱིས་འགྲེལ་བརྗོད་གནང་དོན།
གཞིས་སྤོ་བ་ཚོས་མཉམ་ཞུགས་གནང་ཚུལ་མི་འདྲ་བ་ཧ་ཅང་མང་པོ་ཡོད། དཔེར་ན་ང་ཚོའི་དྲ་ཚིགས་དུ་བསྐྱོད་ནས་གནས་ཚུལ་རྒྱས་པར་ཀློག་པ་དང། SBS བརྒྱུད་གནས་ཚུལ་དང་གློག་བརྙན། དེ་བཞིན་རླུང་འཕྲིན་ཉན་རྒྱུ་ཡང་ཡོད། དེ་བཞིན་སོ་སོའི་ནང་མི་དང། ཚོགས་སྡེ་ཁག་ནང་འབྲེལ་ཡོད་གནད་དོན་ཐོག་གླེང་རྒྱུ་སོགས་བྱས་ནས་མཉམ་ཞུགས་ལྷུག་པོ་གནང་ཆོག། ལྷག་པར་དུ་འདི་ལོའི་དུམ་སྒྲིལ་གཟའ་འཁོར་གྱི་བརྗོད་བྱ་གཙོ་བོ་ནི་དུམ་སྒྲིལ་ཡོང་ཆེད་ལག་ལེན་བསྟར་རྒྱུ་དེ་ཡིན་ཞེས Karen Mundine ལགས་ཀྱིས་གསུངས་དོན། གལ་ཏེ་ཁྱེད་རང་འདི་ལོའི་དུམ་སྒྲིལ་གཟའ་འཁོར་ནང་ཐེངས་དང་པོ་མཉམ་ཞུགས་བྱེད་ཀྱི་ཡོད་ན་དེ་བློ་སྟོབས་ལྡན་པའི་ལག་ལེན་ཞིག་རེད། ཡང་གལ་ཏེ་ཁྱེད་རང་ལོ་ལྟར་མཉམ་ཞུགས་གནང་གི་ཡོད་ཚེ་འདི་ལོར་འགན་སྣོན་མ་བཞེས་གནང་ནས་རང་ངོས་ནས་ལས་འགུལ་གོ་སྒྲིག་གནང་ཆོག